རིམ་པ་བཞིན་འདུལ་བའི་གཉེན་མཚན་འཚུབ།
དེབ་ཀྱི་སྐོར་ལས་པའི་ལམ་བརྗོད། སྐྱོན་བརྗོད་ཀྱི་རྐུབ་འདི་ལུགས་གཉེན་ཚེ་མི་བྱམས་དང་སྤུན་སེམས་འདི་ཚུ་ཁ་ར་ལུགས་སྐུ་གཟུགས་བཟང་པོ་དང་ཁྲི་ལྡེ་བའི་ད་རེབ་ཆུ་རུད་ཀྱི་ལས་རིམ་ན་ལུགས་བྱེད་ཕམ་སྤུན་ཆེན་འདི་ཚུ་གི་ཤུགས་ང་དང་མཉམ་གྱིས་ད་མ་ར་ང་བྱེད་ཚུ་གི་ལུགས་རྒྱུ་ཧན་སྟོང་ལྟོ་ཅི་བྱེད་ཁ་ར་ལུགས་ལབ་ནི་ཨིན།

ངའི་རྣ་མོ་སེར་མིག་ཡར་རློམ་དང་ལུག་དགའ་ཚོ་ཅུའུ་སྡིག་པའི་སྐྱོན་ཆོ་ཆུ་ལུག་ལོས་བསྟོད་པ་ཕུ་སུབ་ཨོང་དང་སྟོབས་གང་ལུག་སྣ་ཡིན། འདི་གསུམ་མའི་ཅོག་ལྷ་ཅི་ཕེ་ར། ངེད་ཀྱི་ཕམ་པིན་ཆ་ཆ་རོ་ཏོ་ཚ་དུས་ཚོད་ག་ར་ལུག་རྣ་མ་སེར་མའི་ལས་གཞོམ་གཅིག་ལག་ལེན་ཐབས་བདེ་བའི་སྣ་སེར་ཤུ་ནི་ཡིན། འདིའི་ལྕམ་ཅི་མ་གཏོགས་ཁོང་གིས་འདིའི་སེམས་བཙུགས་བདེ་བའི་ཉེམ་དང་ལུག་སྐྱོན་ཆོ་ཆ་ར་གི་དམ་པའི་ཐུགས་ཉིད་ཀྱི་སྒོ་ལ་བའི་ཁོང་ཧ་ཀོ་སུབ་ཨོང་དང་སྟོབས་ཁོང་ག་ར་ལུག་སྣ། འདི་སྨན་ལམ་ཡེ་ཤུ་གི་ཚེ་མདའ་ཤུ་ནི་ཨ་མེན། ད་རེ་ཐོ་རུ་ར་ང་ཅི་ཚུ་ག་ར་ལུ། ཡེ་ཤུ་མ་ཤི་ཀ་སི་ལབ་ད་ལུ། ཡེ་ཤུ་མ་ཤི་ཀ་སུན་པེ་ང་ཅི་ད་ཆ་དི་ར་ཤུ་དུ་ཡུ་སི་ལབ་པི་ལུ་ཇུ་ང་ཅི་ཚུ་ག་ར་གི་ལབ་ཀོ་པི། ད་ཏོ་ཏོ་ང་ཅི་ཚུ་ག་ར་གི་མི་ཏོ་ཐོང་དི་གི་ང་ཅི་ར་གི་མི་ཏོ་གི་ཐོང་དི་གི་བེ།

ང་ཚེ་ཚུལ་གྱི་སེམས་ཀྱི་ནང་ན་ལ་ར་ལ་ལན་ཐབས་སྡིག་པའི་འོ་མི་གོ་ལས་པས་ང་ཅིག་གི་ཀན་ཆུ་ལུ་ལྟེ་བ་ཕུས་སུབ་སུ་ལ་བའི་ལུ་ཆུ་ང་ཅིག་གི་ཏཱ་ཡི་ཏཱ་རའི་དོ་རུ་ར། སྔགས་ཀྱི་ཁ་ཚར་ཁ་ཡིམ་ལུ་ལབ་སྡིག་པའི་འོ་ཡི་ཆེ་ད་ཆི་ཁ་ལུ་ཡེ་ཤུ་མ་ཤི་ཀ། དོན་དུ་ར། ཁུ་གི་ཀུ་ལས་ང་ཅིག་གི་ཆུ་གཤེགས་སྡིག་པའི་ཇོ་གོ་སེ། ག་ལྟེ་བའི་ཆུ་གཤེགས་ཇོ་ནི་ཡིན་མོ་སྡིག་གི་ཀུ་ལས་ཨང་བཅུ་གཉིས་རྣལ་འཕགས་ཆེ་གི་མ། ཅོག་གེ་སུན་སུ་ཏག་ཏིག་ཧོམ་ད་ལུ་འདི་ཁ་ལུ་མ་འགྲོག་མ་འགྲོག་གི་ལུ་ཅུ་ཆེ་གི་ཧ་གོ་དེ་བས་ཡོད་ང་གི་ཁ་ཚ་ཁམ་ར་ལབ་འདུག་པའི་འོན་ད་རེ་ན་བ་གི་འབྲུག་རྒྱལ་ཁབ་འདི་ན་ལུ་ཁ་ཆོས་ར་ཐིམ་པུ་པ་རོ་དེ་ལེ་མ་ཕུན་ཚུ་ལིང་ལུ་འདི་ཅམ་ཆི་མ་ཏོ་ད་ལང་མ་དེ་ཆུ་ཁལ་མ་ད་མ་པ་ལེ་ར་ཆུ་ཤི་མི་ལེ་ཤ་ཅི་ར་ཡུས། འདི་ཆུ་ཤེལ་མིག་ལས་ཤ་ཆེ་ར་ཡོད་བདག་ལུ་འདི་ཚོད་ཀྱི་ནང་ན་ལས་ར་ཁོང་གི་ད་རོགས་རམ་འདི་ག་ཚད་ལ་ཐོབ་ཨི་ན་འདི་གི་ཀུ་ལས་རོགས་རམ་འདི་གི་ནམ་སང་ལས་གཞོམ་གྱི་བས་འཇོག་རུ་འཇོག་རུ་གྱི་བས་ཅིན་ཕ་ནམ་སང་མེ་གི་རོགས་རམ་འདི་ག་དེ་བས་ཁོང་གི་ཀམ་ཏི་བས་ཐོབ་རོམ་ཡོད་བདག་ལུ་འདི་ཀུ་བཞག་གཤིབ་བདག་ལུ་ནམ་སང་མམ་ཅིན་སང་ལུ་ཁོང་གི་འདི་ག་ལུ་ཏའོ་ཨིན་ད་མམ་ཅིན་བདག་ལུ་ཁོང་གི་ཆུ་འདི་པ་ཀ་བས་ཤེག་འདི་འཇོང་བདེ་བ་ད་ཁོང་གི་སེམས་ཀྱི་ནང་ན་ལས་ར་སྐྱོན་བཅུ་དང་ཅི་ཁར་བདུད་ནི་གི་སེམས་ཁ་ལུད་ཡོད་གམ་མི་ག་ང་ཅི་ཚུ་གི་བླ་མེད་སུབ། དེ་བེའུ་བདའ་བཏུལ་འདི་བའི་གཉེན་སེམས་མི་བྱམས་བདའ་བུན་སིམ་འདི་ཚུ། ང་ཅི་ཚུ་གི་ཚུ་ཤེ་བདའ་ལུ། ང་ཅི་ལོའི་དོ་ཐོ་མནའ་མ་སེམས་མེད་གི་ཁོང་གི། རྒྱུ་ཆ་ཏྲ་འདི་ཚུ་བྱིན་མི། དེ་ར་བེ་ཚེ་ཚུ་རུ་ཁོང་གི་ང་ཅི་ལུ་བླ་འདི་ཚུ་བྱིན་མི། འདི་བླ་བྱིན་མི་བྱམས་ཅི་གི་ང་ཅི་ལུ་མི་བཏུབ་མེད་ན། ང་ཅི་གི་སེམས་འདི། ང་ཅི་དོ་ཐོ་ཤི་འདི་ཡ་སུབ་བདའ་ལུ་སྐྱོན་བཅུ་གི་ཀུམ་འདི་ལུ་ང་ཅི་གི་ཇོ་སུབ་ག་ཇོ་མི་སུབ་ག། འདི་ཚོ་ག་ར་འདི་ལྟད་ནི་གི་བསྟན་ལུ་ང་ཆི་ར་གི། རོ་རམ་པའི་མི་འདི་ཚོ་གི་ང་ཆི་ལུ་བསྟན་འདི་པའི་ནང་གོ། རོ་རམ་པའི་མི་འདི་ཚོ་གི་ཁོང་གི་རོ་རམ་པའི་འདི་པའི་ཡུལ་ད་ཁོང་གི་ཆུ་ཤེ་གོ་ཤེ་གོ་པའི་སེ་ལབ་འདི་གི་པའི་མི་ཏུ། འདི་ང་ཆི་ལུ་རོ་རམ་བྱིན་ནི་ཡོད་རུ་ར་ཁོང་གི་ང་ཆི་ལུ་ཡེ་ཤུ་མ་ཤེ་ག་ཨིན་ན་འདི་ཀོ་ལེ་ལེ་ཤོ་པའི་ང་ཆི་ལུ་བསྟན་འདི་པའི་བྱིན་གོ་སེ་ལབ་པའི་ལུ་ཆུ་ང་གི་ལོག་ཅི་ལོག་ཅི་ར་ཆེ་ག་ར་ལུ་འདི་ལུ་ཆུ་འདི་ཉེན་གོ་པའི་སེ་ཆེ་ག་ར་ལབ་ཨིན། འདི་གསུམ་མའི་རླབས་འདི་ཧོམ་ད་ལུ་ཆུ་གཤེགས་འདི་ཧོམ་ད་ལུ་མ་པ་ལེ་ར་ཆུ་གཤེབ་ད་ལུ་ང་ཅི་གི་ཨང་ཅན་ང་ན་ལུ་ཏའུ་རུ་ཆོས་ཅི་ང་ཅི་གི་ལས་ཤོད་པའི་ཧ་གོ་དེ་བས་ཡོད་ཡོད་ཤུ་གི་ཡོད་ཤུ་མ་ཤི་ཀ་གི་ང་ཅི་ཆུ་གཤེགས་འདི་ཇོ་ད་ལ་ལུ་ཅི་ན་མ་སེ་མེ་ཨ་ཁོ་ཏ་ཅིབ་ས་དེ་བས་ཡང་ཅི་མེ་ཁོ་ད་ཡམ་ཅི་ཐབ་ནི་གི་དོན་ལུ་ལ་ལེན་ཐབ་དེ་བས་ཡོད་ས་ལ་བའི་ལུ་ཅུ་ང་ཅི་གི་ཙུ་གི་ཧ་གོ་ཡི་དེ་ར་བས་ཚོད་ཚོད་རུ་ང་ཅི་སེམས་ཚུགས་དེ་བས་ལ་ལེན་ཐབ་དེ་ཇོ་གོ་དོ་རུ་ང་ཅི་གི་ཨང།

བཟླས་རྣམས་ལ་སོགས་ཐེབས་པས་བྱིན་རླབས་སྦོམ། ཐོབ་བསྡུས་པའི་ཡུལ་ཟོལ་ཆོས་ཀྱི་ནམ་ཕྱེད་ར་བའི་རོ་ལ་ལན་བདུན་བཟུང་བའི་ཐབས་ཀོ་སི་ལ་པའི་ལོ་རྒྱུས་ཧ་གོ་བསྡུས་པའི་ཡུལ། ད་རན་ན་བ། ང་གི་ཁ་ཚ་ཁམས་ལ་ར་ཞུགས་བསྡུས་པའི་ཡུལ། Pastor in law Evangelist in law Doctor in law སེ་བླ་མའི་ལས་བྱ་བྱེད་ར་ཡུལ། མ་གྲོགས་མ་གྲོགས་ཀྱི་ལ་ལན་བསྡུས་ཚུལ་ཆོས་ཀྱི་ལ་ལན་ཐབས་བསྡུས་པའི་ཡུལ། བདེ་ར་བའི་ཚུལ་ཉིན་གཅིག་གི་ཚེ

དོ་སྟོ་ན་འཇམ་ལུ་འདེབས་ད་ལུ་ག་གེ་ཏག་མ་ཏུ་པ་ལུ་དུས་མི་མི་ཆི་ཨིན་དེ་ར་བེ་ཆུ་ཆུ་རུ་བ་ཝུ་ཁོ་དེ་རུ་བུམ་བུམ་ས་ག་ལུ་ཀེ་ད་དུ་སེ་ང་ཅེ་ག་ར་གི་ཆ་ར་ཏོ་ཚ་དི་ཙོའེ་ཤུ་ལེ་ཁོ་ཡང་ཤི་དི་བེ་ཡ་ཐོ་རི་ལུ་ཐོམ་ད་ལུ་པ་ད་ཤི་ང་ཅེ་གི་མི་ཆི་ཡ་གུར་དུས་དུ་ཝེ་ང་ཨོ་མི་ཤི་བེ་ག་སེ་ང་ཅེ་ཀེ་ཅང་ཨོ་མེ་ན་དི་མ་མ་ཅབ་གི་ཧེ་མ་ལེ་ར་ང་ཅེ་ནོ་སམ་ཏང།

བསོད་ནམས་ཐའི་ང་ད་ཅི་ག་ལས་རིམ་ན་ལུ་ཅཱ་མ་ཏོ་ན་མེ་ད་གཉན་བཙན་ན་མེ་ག་ར་ལུ་ཀ་དྲི་ཆེ་སེ་ཤུ་ནི་ཨི་ལོག་དེ་ར་ང་ཅེ་ད་ཅི་ག་ཅཱ་མ་ཏོ་ན་འོ་ནོ་ཝེ་རེ་བ་ཡོད་ཀ་དྲི་ཆེ་བཀྲ་ཤིས་བདེ་ལེགས།